ཆེད་མཁས་པ་རྣམས་ཀྱིས་མེ་སྐྱོན་གྱི་ཉེན་ཁ་ཆེ་སར་གནས་སྡོད་མཁན་མི་ཚང་མས་མེ་སྐྱོན་ཛ་དྲག་བྱུང་ཚེ་འཆར་གཞི་ཞིག་སྔ་ས་ནས་སྒྲིག་གནང་དགོས་པའི་ལམ་སྟོན་གནང་འདུག་ཨོས་ཏྲེ་ལི་ཡའི་རྒྱལ་ཡོངས་སུ་དབྱར་དུས་སུ་མེ་སྐྱོན་གྱི་ཉེན་ཚད་དང་འབྲེལ་བའི་དགོས་ངེས་གྲ་སྒྲིག་གནང་བཞིན་ཡོད་འདུག་པས Victoria མངའ་སྡེའི Keysborough ས་ཁུལ་གྱི་མེ་གསོད་རུ་ཁག་གི་རུ་དཔོན Phil Townsend ལགས་ཀྱིས། དང་ཐོག་ཁྱེད་ཀྱིས་རང་ངོས་ནས་མེ་སྐྱོན་གྱི་ཉེན་ཁ་གང་འཚམ་ཡོད་མེད་བརྟག་ཞིབ་གནང་དགོས་ཞེས་ཁོང་གིས་གསུངས་དོན།
ཁྱེད་ཀྱིས་གལ་ཏེ་མེ་སྐྱོན་བྱུང་ན་ཁང་པའི་ཐོག་ལ་ཆུ་གཏོར་བྱེད་ཀྱི་ཡོ་བྱད་གྲ་སྒྲིག་ཡོད་མིན་དང་རང་ཉིད་ཀྱི་ཉེ་འགྲམ་ལ་མེ་གསོད་རུ་ཁག་གི་ལས་ཁུངས་ཡོད་མིན་དེ་བཞིན་ཉེན་ཁ་ལས་གང་མགྱོགས་ཕྱིར་ཐོན་ཆེད་འཆར་གཞི་ངེས་གཏན་ཞིག་ཡོད་མིན་སོགས་གྲ་སྒྲིག་གནང་དགོས། དེ་ཡང་ས་ཁང་གི་རྒྱུ་དངོས་རིགས་མེ་སྐྱོན་གྱི་ཉེན་ཚབས་ལས་སྲུང་སྐྱོབ་ཡོང་ཆེད་ཁྱེད་ཀྱིས་གཤམ་གསལ་གྱི་ལམ་སྟོན་ལག་བསྟར་གནང་དགོས་པ་ཡིན་འདུག་དང་པོ་རང་ཉིད་ཀྱི་ཁང་པའི་གཡས་གཡོན་དུ་ལོ་མ་དང་ཤིང་སྡོང་གི་ཡལ་ག་སྐམ་པོ་སར་ལྷུང་ཡོད་པ་རྣམས་གཙང་མ་རྒྱུན་གཏན་དུ་བཟོ་རྒྱུ། གཉིས་པ་རང་ཉིད་ཀྱི་ཁང་པའི་ཕྱི་ནང་དུ་བཟོ་བཅོས་དགོས་པ་རྣམས་གང་མགྱོགས་བཟོས་པ། གསུམ་པ། ཁང་པའི་གཡས་གཡོན་གྱི་ཝ་ཁར་ཆུ་གཏོར་ཆས་ཀྱི་ཡོ་བྱད་མཐུད་དགོས་པ། བཞི་པ། རང་ཉིད་ཀྱི་སྤང་དང་ལྡུམ་ར་རྣམས་སྟངས་འཛིན་ལེགས་པར་བྱེད་དགོས་པ། ལྔ་པ། ཁང་པའི་ནང་མེ་གསོད་ཆེད་ཆུ་འདྲེན་སྦུ་གུ་རིང་པོ་ཞིག་དགོས་པ། དེ་བཞིན་རུ་དཔོན Phil Townsend ལགས་ཀྱིས་གལ་ཏེ་ཁྱེད་རང་མེ་སྐྱོན་གྱི་ཉེན་ཁ་ཆེ་སར་གནས་སྡོད་མཁན་ཞིག་ཡིན་ཚེ་ཉེན་ཁ་ལས་གང་མགྱོགས་ཕྱིར་ཐོན་ཆེད་འཆར་གཞི་ལག་བསྟར་གསལ་པོ་ཞིག་སྔ་ས་ནས་བཏིང་དགོས་ཞེས་ཁོང་གིས་མུ་མཐུད་ནས་གསུངས་དོན། ཁྱེད་ཀྱིས་དབྱར་དུས་ཤར་ལ་ཉེ་སྐབས་ཁང་པའི་གཡས་གཡོན་གྱི་སྦུ་གུ་ཡོངས་གཙང་མ་བཟོས་ནས།
ས་ལ་ལྷུང་ཡོད་པའི་ལོ་མ་དང་ཤིང་སྐམ་པོ་རྣམས་མེད་པ་བཟོ་དགོས་དེ་བཞིན་རྩྭ་རིང་པོ་སྐྱེས་ཡོད་ན་དེ་དུས་ཐོག་ཏུ་གཏུབ་དགོས་ལ། ནང་མི་ལྷན་འཛོམས་ཐོག་ཉེན་ཁ་ལས་གྲོལ་ཐབས་ཀྱི་འཆར་གཞི་ལག་བསྟར་ཇི་ལྟར་དགོས་པ་གྲོས་མོལ་གསལ་པོ་ཞིག་བྱེད་དགོས། དེ་བཞིན་ཁོང་གིས་མངའ་སྡེ་དང། Territory། སོ་སོའི་མེ་སྐྱོན་གནད་དོན་ཐོག་སྟངས་འཛིན་གནང་མཁན་ལས་ཁུངས་སོ་སོའི་དྲ་ཚིགས་ཐོག་ཉེན་ཁ་ལས་གྲོལ་ཐབས་ཀྱི་འཆར་གཞི་འདིང་སྟངས་སྐོར་ལམ་སྟོན་གནང་ཡོད་ཅེས་ཁོང་གིས་གསུངས་དོན། That is called Bushfire Survival Planning།
ང་ཚོའི་མེ་གསོད་རུ་ཁག་གི་དྲ་ཚིགས་ཐོག་ཁྱེད་ཀྱིས་རིན་མེད་ཐོག་ཉེན་ཁ་ལས་གྲོལ་ཐབས་ཀྱི་འཆར་གཞི་དཔེ་མཚོན་ཕབ་ལེན་གནང་ནས། ཁྱེད་ཀྱིས་སོ་སོའི་ཁང་པའི་གནས་སྟངས་གཞིར་བཞག་ཐོག་འཆར་གཞི་དེར་བསྒྱུར་བཅོས་བྱེད་ཆོག་པ་ཡིན། འཆར་གཞི་དེའི་ནང་ཁྱེད་ཀྱིས་མེ་སྐྱོན་མ་ཡོང་གོང་ལ་སྔོན་འགོག་བྱེད་ཚུལ་དང་མེ་སྐྱོན་གྱི་ཉེན་ཁ་ཆེ་བའི་ཉིན་མོར་གང་བྱེད་དགོས་པ། ཉེན་ཁ་ཉུང་དུ་ཇི་ལྟར་གཏང་དགོས་པ། མཐར་མེ་སྐྱོན་བྱུང་བའི་ཉིན་མོར། ཉེན་ཁ་ལས་ཐར་བར་ལག་བསྟར་ག་རེ་བྱེད་དགོས་པ་སོགས་ཆ་ཚང་གསལ་པོ་བཀོད་ཡོད། དེ་བཞིན་ཛ་དྲག་གི་གནས་སྟངས་ཤིག་བྱུང་སྐབས་ཁྱེད་ཀྱིས་རང་ཉིད་འཚོ་ཐབས་སུ་དགོས་ངེས་ཅན་གྱི་ཡོ་བྱད་རྣམས་ཁུག་དང་ཡང་ན་སྒམ་ཆུང་ཆུང་ཞིག་གི་ནང་བཞག་ནས་ཁང་པ་ལས་ཕྱིར་དོན་སྐབས་དེ་ལག་པར་འཁྱེར་ཆོག་པ་ཡིན། དེར་བརྟེན་ཡོ་བྱད་ཀྱི་ཁུག་དེ་ནང་མི་ཡོངས་ཀྱིས་ཤེས་པའི་གནས་ཤིག་ལ་བཞག་དགོས་ལ། དེ་རློན་གཤེར་བཟོད་ཐུབ་པའི་ཁུག་ཞིག་གི་ནང་བླུགས་དགོས་པ་ཡིན། དེ་ཡང་ཛ་དྲག་སྐབས་རང་ཉིད་འཚོ་ཐབས་སུ་ཡོ་བྱད་ཁུག་དེའི་ནང་ཅ་དངོས་ཚང་དགོས་པ་ནི་གཤམ་གསལ་ཁག་ཡིན། དང་པོ་མྱུར་བཅོས་ཀྱི་ཡོ་བྱད་དང་སློབ་སྟོན་ལག་བསྟར་དེབ། གཉིས་པ། གནད་འགག་ཆེ་བའི་ཡིག་ཆ་དང་རྒྱུ་དངོས་རྩ་ཆེན་ཁག། གསུམ་པ། ཤོག་དངུལ་དང་ཡང་ན་དངུལ་ཁང་གི་བྱང་བུ། བཞི་པ། ལག་ཐོགས་ཁ་པར་དང། དེ་གློག་བསགས་ཆེད་ཀྱི་ཡོ་བྱད། ལྔ་པ། སྨན་དང་རང་ཉིད་སྒེར་ལ་དམིགས་བསལ་དགོས་མཁོ་ཡོད་པའི་ཅ་དངོས་རིགས།
ཡང་རུ་དཔོན Phil Townsend ལགས་ཀྱིས་མུ་མཐུད་ནས་གསུངས་དོན། གལ་ཏེ་མེ་གསོད་རུ་ཁག་གི་ལས་བྱེད་པ་ཞིག་ཡོང་ནས་ཁྱེད་རང་ལ་ཁང་པ་ལས་ཕྱིར་འདོན་དགོས་པར་ལམ་སྟོན་གནང་ན་ཁྱེད་ཀྱིས་དེ་ལྟར་གནང་དགོས། ང་ཚོས་ཁྱེད་རང་གི་སྲོག་དང་ཁང་པ་མེ་ཤོར་བའི་ཉེན་ཁ་ཡོད་པ་མཐོང་ནས་ལག་བསྟར་དེ་འདྲ་ཞིག་བྱེད་ཀྱི་ཡོད་རེད། དེར་བརྟེན་ཁྱེད་ཀྱིས་གང་མགྱོགས་སོ་སོའི་ཁང་པ་ལས་ཐོན་རྩིས་བྱེད་དགོས། དེ་ཡང་ཨོ་སི་ཀྲི་ལི་ཡའི་ནང་ཚ་དྲོད་ཆེ་བའི་སྐབས་མེ་སྐྱོན་ཚབས་ཆེ་ཆུང་ཇི་ལྟར་ཡོད་པ་སྐར་མ་སྤྲད་སྲོལ་ཡོད། གལ་ཏེ་ཚ་དྲོད་ཤིན་ཏུ་ཆེ་བར་བརྟེན་མེ་སྐྱོན་ཚབས་ཧ་ཅང་ཆེ་བ་ཡོད་ཚེ་ཉིན་དེར་མེ་བཀག་སྡོམ་བྱེད་སྲིད་པ་ཞིག་ཡིན་འདུག་དེར་བརྟེན་ཉིན་དེར་ཕྱིར་མེ་རྩ་ནས་སྤར་མི་ཆོག་པ་ཡིན། མེ་གསོད་རུ་ཁག་གི་འགན་འཛིན Stewart Mottilis ལགས་ཀྱིས་འགྲེལ་བརྗོད་གནང་དོན།

ཡང་ཧ་ན་མེ་ནེ་ཛེས་ལ་ནི་ཝིག་ཏོ་རི་ཡའི་ནང་མེས་བསྲེགས་པའི་ནད་པར་ཞབས་ཞུ་སྒྲུབ་མཁན་གྱི་སྨན་ཞབས་པ་ཞིག་ཡིན་པ་དང་ཁོང་མོས་མི་ལོ་བཅོ་ལྔ་ནས་སུམ་ཅུ་སོ་ལྔ་བར་གྱི་ཁོངས་སུ་ཤ་སྲེག་སྐབས་མེ་འབར་སླ་བ་ཡོང་ཆེད་ས་སྣུམ་རིགས་བེད་སྤྱོད་བྱེད་སྐབས་རང་ཉིད་ལ་རྐྱེན་ངན་འཕྲད་པ་མང་པོ་ཡོང་གི་འདུག་ཞེས་ཁོང་གིས་གསུངས་དོན། ང་ཚོའི་ནད་པ་བརྒྱ་ཆ་བདུན་ཅུ་ཙམ་ཞིག་སྐྱེས་པ་ལོ་ན་གཞོན་པ་ཡིན། དེ་བཞིན་ཁོང་ཚོ་མང་ཆེ་བ་ཞིག་ལ་མེ་བསྲེགས་ཀྱི་རྐྱེན་ངན་འཕྲད་སྟངས་འདྲ་མཚུངས་ཡིན། དེ་ནི་ཤ་སྲེག་སྐབས། མེ་སྤར་རྗེས་ས་སྣུམ་བེད་སྤྱོད་བྱས་པ་དང་སྐབས་རེ་སྟབས་མ་ལེགས་པར་མེ་འཐོར་ནས་རྨས་སྐྱོན་བྱུང་གི་འདུག་གལ་ཏེ་ཁྱེད་ཀྱི་ཉེ་འཁོར་དུ་མི་ཞིག་ལ་མེས་བསྲེགས་པའི་རྨས་སྐྱོན་བྱུང་ཚེ། དང་ཐོག་ཁྱེད་ཀྱིས་མི་དེའི་གྱོན་ཆས་དང་རྒྱན་ཆ་རྣམས་གང་མགྱོགས་ཕུད་དགོས་པ་ཡིན། དེ་རྗེས། ཆུ་གྲང་མོའི་འོག་ཏུ་སྐར་མ་ཉི་ཤུ་ཙམ་བཞག་དགོས་འོན་ཀྱང་འཁྱག་པའི་ཆུ་བེད་སྤྱོད་བྱེད་མི་ཉན་པ་ཡིན། ཡང་ཧ་ན་མེ་ནེ་ཛེས་ལགས་ཀྱིས་མུ་མཐུད་ནས་གསུངས་དོན། ངས་ཉིན་ལྟར་མེས་བསྲེགས་པའི་རྨས་སྐྱོན་བྱུང་བར་ཞབས་ཞུ་བྱེད་ཀྱི་ཡོད་པར་བརྟེན། མྱུར་སྐྱོབ་སྨན་བཅོས་ལེགས་པོ་བྱས་ཡོད་མིན་ལ་གཞིགས་ནས། རྨས་སྐྱོན་ཚབས་ཆེ་ཆུང་ལ་ཁྱད་པར་ཆེན་པོ་བཟོ་གི་ཡོད་པ་དོ་སྣང་བྱུང། དེར་བརྟེན་ཁྱེད་རང་ཕྱིར Camping ལ་མ་བསྐྱོད་གོང། First Aid ཞེས་པ་སྟེ། མྱུར་བཅོས་ངེས་པར་དུ་ཤེས་དགོས་པ་ཡིན། ཁྱེད་ཀྱིས་སོ་སོའི་ས་ཁུལ་གྱི་མེ་གསོད་རུ་ཁག་གི་དྲ་ཚིགས་དུ་བསྐྱོད་ནས་མེ་སྐྱོན་སྐབས་རང་ཉིད་ཀྱི་བདེ་འཇགས་དང་ས་ཁང་སྲུང་སྐྱབས་སྐོར་གནས་ཚུལ་རྒྱས་པ་ཤེས་ཐབས་གནང་རོགས། སྐད་སྒྱུར་བའི་ཞབས་ཞུ་དགོས་ཚེ་ཁ་པར་ཨང་གཅིག་གསུམ་གཅིག་བཞི་ལྔ་ཀླད་ཀོར་དུ་འབྲེལ་བ་གནང་རོགས། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་བར་བཀའ་དྲིན་ཆེ། ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs.com.au/tibetan དུ་གསན་རྒྱུ་ཡོད།